གངས་ལྗོངས་ཕྱི་ནང་གི་གསན་མཁན་ལྷན་རྒྱས་ཚོ། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་བཞི་བཅུ་ཞེ་དགུ་རབ་བྱུང་བཅུ་བདུན་པའི་ཆུ་སྟག་ལོ་བོད་ཟླ་བཅུ་བའི་ཚེས་སུམ་ཅུ་དང། ཕྱི་ལོ་ཉིས་སྟོང་ཉེར་གཉིས་ལོའི་ཟླ་བཅུ་གཉིས་པའི་ཚེས་ཉེར་གསུམ་རེས་གཟའ་པ་སངས་རེད། རྣམ་པ་ཚོས་གངས་ལྗོངས་གླེང་སྟེགས་ལ་གསན་རྒྱུར་དགའ་བསུ་དང་བཅས་བཀའ་དྲིན་ཆེ་ཞུ་གི་ཡོད།

སློབ་གྲྭ་ཆེན་མོ་ནི་མཐོ་རིམ་སློབ་གསོ་སྤྲོད་སའི་བསྟི་གནས་དང་སློབ་སྦྱོང་དང་ཞིབ་འཇུག་བྱེད་སའི་བསྟི་གནས་རིམ་པ་སྤྲོད་རྒྱུར་དབང་བསྐུར་བའི་བསྟི་གནས་གཅིག་ཡིན། སློབ་གསོའི་མ་ལག་ཁྲོད་ལ་སློབ་གྲྭ་ཆེན་མོ་ནི་སློབ་ཁྲིད་སློབ་གསོའི་མཐའ་མའི་བརྒྱུད་རིམ་དེ་ཡིན་ལ་ཆེས་མཐོའི་སློབ་གསོའི་བསྟི་གནས་དེའང་ཡིན། སློབ་གྲྭ་ཆེན་མོ་ནི་འདབ་གཤོག་གཉིས་ལྡན་གྱི་ཤེས་འཇོན་མི་སྣའི་འབྱུང་ཁུངས་ཡིན། དེ་བས་ན་རྒྱལ་ཁབ་དང་མི་རིགས་སུ་ཡིན་ཡང་འདབ་གཤོག་གཉིས་ལྡན་གྱི་ཤེས་འཇོན་མི་སྣ་ནི་མ་འོངས་པའི་རེ་བར་གཅིག་མཚུངས་ཀྱིས་ངོས་འཛིན་བྱས་ཡོད་ལ་ཡང་གཅིག་བྱས་ན་འདབ་གཤོག་གཉིས་ལྡན་གྱི་མི་སྣ་གསོ་སྐྱོང་བྱེད་ས་དེ་སློབ་གྲྭ་ཆེན་མོ་ཁག་ཡིན་པ་སྨོས་མ་དགོས། རྒྱལ་ཁབ་གཅིག་དང་མི་རིགས། རྒྱལ་ཁབ་གཅིག་དང་མི་རིགས་ཤིག། རྒྱལ་ཁབ་ཅིག་དང་མི་རིགས་ཤིག་གི་མ་འོངས་པར་འབྲེལ་བ་དམ་པོར་ཆགས་པའི་གལ་གནད་ཤིན་ཏུ་ནས་ཆེ་ནའང་རྒྱ་ནག་དམར་ཤོག་མི་སེར་སྤེལ་གཞུང་གི་བཙན་དབང་འོག་རྒྱ་ནག་ཧྲིལ་བོ་ན་སློབ་གྲྭ་ཆེན་མོ་སུམ་སྟོང་རབ་བརྒྱ་མེད། རྒྱ་ནག་ཧྲིལ་བོ་ན་སློབ་གྲྭ་ཆེན་མོ་སུམ་སྟོང་བརྒྱ་མེད་བཅུ་གཉིས་ཡོད་པའི་ཁྲོད་མིང་དོན་མཚུངས་པའི་བོད་སྐད་བོད་ཡིག་གི་སློབ་གྲྭ་ཆེན་མོ་གཅིག་ར་མེད་ཀི། དེ་རིང་དེ་སྔའི་ལུག་མགོ་བཀལ་ནས་ཁྱི་ཤ་བཙོང་བཞིན་པའི་མི་རིགས་སློབ་ཆེན་ཟེར་བའི་གྲངས་ཉུང་མི་རིགས་ལ་ཁ་ཕྱོགས་པའི་སློབ་ཆེན་འགའ་ཡོད་པ་དེ་དག་ཀྱང་ད་ལྟའི་ད་ལྟ་མིང་ཙམ་ལས་ལྷག་མེད། ཚང་མས་མཁྱེན་གསལ་ལྟར་རྒྱ་ནག་དམར་ཤོག་མི་སེར་སྤེལ་གཞུང་གིས་བོད་ཁམས་མི་སེར་སྤེལ་ཡུལ་དུ་མངོན་སུམ་གསལ་རྗེན་གྱིས་མི་སེར་སྤེལ་ལས་སློབ་གསོའི་སྲིད་ཇུས་ལག་ལེན་དུ་བསྟར་ནས་ལོ། སློབ་ལོ་མ་རན་པའི་བྱིས་སྐྱོང་ཁང་གི་བྱིས་པ་ནས་བཟུང་འཆར་གཞི་ཡོད་པ་དམིགས་ཡུལ་ཡོད་པའི་སྒོ་ནས། རྒྱ་བསྒྱུར་རྒྱ་བསྒྱུར་སློབ་གསོ་སྤེལ་དང་སྤེལ་བཞིན་ཡོད་པ་ལྟར་སློབ་གསོ་མགོ་རྩོམ་སའི་བྱིས་སྐྱོང་ཁང་ནས་སློབ་གསོ་མཇུག་རྫོགས་སའི་སློབ་ཆེན་བར་དུ་མི་སེར་སྤེལ་ཡུལ་གྱི་སློབ་གསོ་ལས་བོད་ཀྱི་སྐད་དང་ཡི་གེ་གཙོས་བོད་ཀྱི་རིག་གནས་སློབ་སའི་སློབ་གྲྭ་ཞིག་ཧ་ལམ་མེད་པའི་གནས་སྟངས་ཤར་ཡོད། རྒྱ་ནག་མི་སེར་སྤེལ་གཞུང་གི་ཁ་བཤད་དོན་ལ་མི་གནས་པའི་རྩིང་སྤྱོད་རིགས་རྒྱ་ནག་རང་གི་ཁྲལ་རྒྱ་ནག་རང་གི་རྩ་ཁྲིམས་དང་མི་རིགས་ས་ཁོངས་རང་སྐྱོང་བཅའ་ཁྲིམས་ཟེར་བ་སོགས་ཀྱི་ནང་དོན་དང་ཡོངས་སུ་རྒྱབ་འགལ་ཡིན་ཞིང་འདི་ལྟ་བུའི་ཛ་དྲག་གི་གནས་སྟངས་ལ་ཐུག་དུས་བོད་དང་བོད་མི་རིགས་ཀྱི་མ་འོངས་པ་དེ་རྒྱ་ནག་པེ་ཅིན་གཞུང་གིས་དམར་གསོད་བཏང་བ་དང་གཉིས་སུ་མ་མཆིས། ཐེངས་འདིའི་གངས་ལྗོངས་གླེང་སྟེགས་ཀྱི་སྐབས་སུ་བབས་པའི་གླེང་བྱ་ནི་སྤྱིར་ན་བོད་ཀྱི་སྐད་ཡིག་དང་འབྲེལ་བའི་སློབ་གྲྭ་ཆེན་མོའི་གནད་དོན་སྐོར་གླེང་རྒྱུ་ཡིན། བྱེ་བྲག་ད་ལྟའི་ཆར་རྒྱ་ནག་དམར་ཤོག་མི་སེར་སྤེལ་གཞུང་གི་དབང་བསྒྱུར་འོག་དོན་དམ་པའི་བོད་ལ་མཐོ་རིམ་སློབ་སྦྱོང་དང་ཞིབ་འཇུག་བྱེད་སའི་སློབ་ཆེན་ཟིག་ཡོད་དམ་མེད། དེ་སྔ་རྒྱ་ནག་ཡོངས་སུ་བོད་ཀྱི་སློབ་གླིང་དྲུག་བདུན་ཟིག་ཡོད་པ་དེ་དག་གི་ད་ལྟའི་གནས་སྟངས་ག་འདྲ་ཞིག་ཆགས་ཡོད་པ། དེ་འདྲའི་གནས་སྟངས་བྱུང་སྟངས་དང་ཡང་ན་སྲིད་ཇུས་ཀྱི་རྒྱབ་ལྗོངས་སོགས་ཀྱི་སྐོར། ནུབ་བྱང་མི་རིགས་སློབ་ཆེན་གྱི་བོད་ཀྱི་སྐད་ཡིག་སློབ་གླིང་གི་དགེ་རྒན་ཆེན་མོ་ཟུར་པ་དང་ཁ་ན་ཏྲ་ཁྲོ་རོན་ཁྲོ་སློབ་ཆེན་གྱི་སྤྱི་ཚོགས་རིག་པའི་འབུམ་རམས་པ་ད་ལྟ་ཁ་ན་ཏྲར་གནས་བཞུགས་རྒན་རྒྱལ་ལོ་ལགས་དང་མཉམ་དུ་བགྲོ་གླེང་བྱེད་ཀྱི་ཡོད། རྒན་རྒྱལ་ལོ་ལགས་དེ་རིང་གངས་ལྗོངས་གླེང་སྟེགས་ནང་ཡང་བསྐྱར་ཕེབས་ནོར་དགའ་བསུ་བྱས་ནས།

ད་ལྟའི་ས་བོད་ལ་ང་ཚོ་བོད་ཀྱི་རིག་གནས་ཀྱི་རྣམ་གཞག་ལྟར་བཙུགས་ཡོང་རྒྱུ་གོ། བོད་ཀྱི་གྲོང་མིའི་མཐོ་སློབ་གཙང་མ་ཞིག་ད་ལྟ་བར་དུ་ཡོད་མ་རེད་ད་ང་ཚོ་ཆ་ཚང། བོད་ཡིག་གི་སྡེ་ཁག་ཡོད་ནས་གཅིག་མོ་མི་རིགས་གྲངས་ཉུང་གི་སློབ་གྲྭ་དྲུག་བདུན་ཅིག་གི་ནང་ན་ད་བོད་ཀྱི་སྐད་ཡིག་དང་རྩོམ་རིག་སྦྱང་ས་གཅིག་མོ་གི་ཉིང་དུ་ད་དུས་གང་དུ་གནས་འགྲོ་གི་ཡོད་ན་མ་གཏོགས་ད་བོད་མི་རིགས་དམིགས་སུ་བཙུགས་ནས

ཉན་ན་འདི་ལ་རིན་ཐང་གཞན་པ་ཟིག་ཡོད་ཀྱི་རེད་བསམ་གི་དེ་བྱུང་གི། དེ་སྔ་རྒན་ལགས་ཀྱི་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོ་ནང་ར་དེའི་རྗེས་སུ་ཁ་ནཱ་ཀྲ་ནས་ཡ་ནས་འབུམ་རམས་པ་གི་ལག་ཁྱེར་བླངས་ནོ་རྗེས་སུ་ཕྱིར་བོད་ལ་ལོག་ཡི་ཏ་ལི་ཡུན་ནན་དགེ་ཐོན་སློབ་ཆེན་དེ་གཉིས་ཀྱི་ནང་ནས་ཁྱོན་བསྡོམས་པའི་དགེ་རྒན་གི་ཕྱག་ལས་ལོ་ག་ཚོད་ཟིག་ག་གནང་བ་ན་རེད། ཁྱོན་བསྡོམས་པའི་ལོ་བཅོ་ལྔ་དགེ་རྒན་མཐོ་སློབ་ཀྱི་དགེ་རྒན་གྱི་དེ་ཡ་ཨོ་གནང་ནས་རེད་རེད་ད་དེ་གཉིས་ཀ་བསྡོམས་པའི་ཡ་ནས་ལོ་བཅོ་ལྔ་དགེ་རྒན་བྱེད་བཏང་ཟིན་མོད། ཨོ་ལེ། དེའི་ནང་ནས་ར་གཙོ་བོ་དེ་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོའི་ནང་གི་དགེ་རྒན་གྱི་ཕྱག་ལས་ད་གནང་ར་བ། རེད་ད་ནུབ་བྱང་མི་རིགས་སློབ་གྲྭ་ཚོ་ནི་ད་ང་ཚོ་འདི་ནང་གི་མཐོ་འབྲིང་དེ་གི་དངོས་གཞི་ཞིབ་འཇུག་སློབ་མ་དེ་ནས་དགེ་རྒན་ལོ་བཅུ་ཐམ་པ་བཅས་དེ་ཆ་ཚང་དེ་དང་ནུབ་བྱང་ནང་ནས་ངའི་ཕ་ཆེར་ལོ་བཅོ་བརྒྱད་ནས་ལི་ཁི་རྩ་བདུན་ལོ་ཚེ་ནུབ་བྱང་དང་ནས།

ད་འདི་འདྲ་ཞིག་གི་ཅིག་འདང་གི་མེད་པ་ཞིག་ནུབ་ཕྱོགས་ཀྱི་དེ་ཚན་རིག་ཡིན་ན་འདྲ་ནུབ་ཕྱོགས་ཀྱི་དེ་སྤྱི་ཚོགས་རིག་པའི་གཞུང་ལུགས་ངོ་མ་དེ་ཇི་བཞིན་པ་དེ་སྦྱང་ཞིག་ནས་ཕྱིར་ར་ལོག་ན་ཕན་རྒྱུ་རེད་བསམ་ནས་ཨ་ནི་ནུབ་ཕྱོགས་འདི་ཐོ་རོན་ཐོ་སློབ་གྲྭ་ཆེན་མོ་ནས་སྤྱི་ཚོགས་རིག་པའི་འབུམ་རམས་པ་ལོན་ནོ་བརྒྱུད་ནས་ཕྱིར་ར་དྭངས་མ་གི་ཅིག་དམིགས་ཡུལ་དུ་བཟུང་ནས

ཨ་ནི་ཁོ་ཐག་ཆོད་ད་ཡིན་ན་གི་ཐུ་ན་ང་རང་ཚོ་ཚོ་འགྲོ་བ་ན་ཡིན་ན་གི་ཐུ་སློབ་གྲྭ་ནང་ནས་འབུམ་རམས་པའི་ཅིག་སློབ་གསོ་ཅི་སོགས་ཀི་སྒང་ནས་འབུམ་རམས་པའི་ཐོབ་ཐང་སློབ་མ་དེ་བི་ཡིན་ན་ང་འགྲོ་ཀི་ནང་ནས་ལྷག་པར་དུ་བོད་ཀི་སློབ་མ་དེ་བི་ཡིན་ན་ང་འགྲོ་ཟེར་ནས་ཨ་ནི་ཡིན་ན་གི་ཐུ་སློབ་གྲྭ་ཆེན་ཡིན་ན་གི་ཐུ་སློབ་གྲྭ་ནང་ནས་དགེ་རྒན་ཅིག་བོ་དེ་སྐབས་དེ་ཨ་ཡ་ནང་གི་ནང་དེ་སྐབས་དེ་ང་ཚོ་བོད་ཀི་ས་ཁང་ཡོ་ཟོག་གི་ད་འདོད་གི་ཁང་གསུམ་གི་དགེ་རྒན། སློབ་ཆུང་གི་དགེ་རྒན། སློབ་གྲྭ་ཆེན་མོ་གི་དགེ་རྒན། ངལ་གསོ་བྱས་ཡོད་ནོ་དགེ་རྒན། ཁྱིམ་པ། གྲྭ་བ་དེ་མོ་མང་པོ་ཐུག་ཡོང། དེ་ལྟ་ཡོང་ན་ད་ངས་འདི་བཤད་ཅིག་ཧ་གོ་ཡ་ལ་ཟེར་བ་ཞིག་ག་རེ་བྱུང་སོང་ཟེར་ན་ཀྲུང་ཧྭའི་མཐོ་སློབ་འདི་མི་རིགས་དེའི་སྤྱི་ཚོགས་ཀྱི་ལམ་ཁྲིད་མཁན་ཡིན་རྒྱུ་རེད་དེ་སྤྱིར་བཏང་གི་དེའི་ལབ་སྟངས་དེ་ཡོད་རེད། ད་དེ་ཡིན་ཙང་ང་ཚོ་བོད་ཀྱི་ཀྲུང་ཧྭའི་མཐོ་སློབ་འདི་དམིགས་བསལ་གལ་ཆེན་པོ་ཟ་བོད་ཀྱི་སྤྱི་ཚོགས་ཀྱི་ལམ་ཁྲིད་མཁན་ཡིན་ད་ད་ང་ཚོ་བོད་ཀྱི་མི་རིགས་ཀྱི་ལམ་ཁྲིད་མཁན་ཡིན་ཀྱང་ར་ཡང་བོད་མི་རིགས་ཀྱི་ཁོ་ག་མཐོ་སློབ་གཙང་མ་ལ་བོད་ཀྱི་རིག་གནས་ཀྱི་མ་ལག་གཞི་བྱས་ནས་སྡེ་ཚན་བཀར་ཏེ་སྡེ་ཁག་རེ་རེ་ནས་སྡེ་ཁག་མང་བོ་བཀར་ཏེ་དེ་མོ་གི་སློབ་གྲྭ་ཆེན་མོ་གཙང་མ་ད་མེད་ད་ཡིན་ན་ནུབ་བྱང་དང་མཚོ་སྔོན་ལྟ་མོ་ཞིག་རེད། ལོ་སོ་ཨ་ནི་ད་རྒན་རྒྱ་ལོ་ལགས་ཡིན་ན་གོང་ནས་རྒན་རྒྱ་ལོ་ལགས་གི་ངོ་སྤྲོད་གནང་གནང་བཞིན་གི། ད་བོད་ལ་ཕྱི་ནང་གང་ཡིན་ན་ར་ད་བོད་ཀྱི་སློབ་གསོ་གི་སྐོར་ར། དངོས་སུ་མྱང་ཉམས་ལེན་བྱས་པ་དང་དེའི་རྗེས་ནས་ཞིབ་འཇུག་བྱས་ཡག་གི་འདི་མོ་གི་མྱི་མང་ཟིག་མེད་ནོ་དེའི་ནང་གི་གཅིག་རེད། ལྷག་པར་ད་དེ་རིང་ང་ཆོ་གི་བརྗོད་བྱ་འདི་བོད་ནང་གི་སློབ་གྲྭ་ཆེན་མོ་གི་གནད་དོན་དེའི་སྐོར་ཡིན་ཙང། ད་ཕྱི་ཕྱོགས་ན་རྒན་རྒྱ་ལོ་ལས་ལྷག་པའི་དེའི་སྐོར་ཤེས་ནི་ཅིག་ར་དེའི་སྐོར་ལ་ཞིབ་འཇུག་བྱས་ནི་ཅིག་ཡོད་མ་རེད་དེ་ཡིན་ཙང་ཨ་ནི་དེ་རིང་གི་སྐུ་མགྲོན་ལ་ཞུས་པ་འདི་ཡང། དམིགས་ཡུལ་ཡོད་པ་དང་ཨ་ནེ་རྒྱུ་མཚན་ལྡན་པ་ཟིག་རེད་བསམ་སོང། དེས་ན་ད་ངས་གོང་ནས་བཤད་ནང་བཞིན་ད་རྩ་བའི་ཆ་ནས་ད་བོད་ཀྱི་བོད་ཟེར་ན་འགྲིག་གི་འདུག་ད་རྒྱ་ནག་གི་གྲངས་ཉུང་མི་རིགས་ཟེར་གོ་ནི་འདི་ལ་ཁ་ཕྱོགས་པའི། གཅིག་མི་རིགས་སློབ་གྲྭ་ཆེན་མོ་ཟིག་མི་རིགས་སློབ་གླིང་ཟིག་འདི་མོ་གི་དྲུག་བདུན་ཟིག་སྔོན་ཆད་ཡོད་ཁི། ཡིན་ན་ར་ད་ད་ཡོད་ཀྱི་རེ་རེ་བཞིན་དུ་བལྟས་སོང་ན་ཨ་ནེ་ད་དགེ་ལ་ཧ་ཅང་གི་འགྱུར་བ་ཆེ་ཤེད་དུ་ཨ། ནུབ་བྱང་མི་རིགས་སློབ་གྲྭ་ཆེན་མོ་རེད་དེ། ནུབ་བྱང་མི་རིགས་སློབ་གྲྭ་ཆེན་མོའི་གནད་དོན་གྱི་སྒང་ནས་སློབ་ཆེན་གཞན་པ་གི་གནད་དོན་རྣམས་གཅིག་མཚུངས་ཀྱིས་ཤེས་རྒྱུའི་ཆེད་དུ་ཨ་གཉིས་ཀྱི་དཔེ་མཚོན་དུ་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོ་དེ་ལས་བཤད་དགོས། ད་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོ་ཡིན་ན་རྒན་ལགས་ཀྱིས་མཁྱེན་མཁྱེན་པ་རེད་དང་ཐོག་ཡིན་ན་ད་རྒྱ་ནག་གུང་ཁྲན་དམར་ཤོག་གཞུང་འདིས་བོད་ས་ཧྲིལ་བོ་དབང་བསྒྱུར་བྱས་བཏང་གཞུག་ནས་མི་རིགས་ཀྱི་སློབ་གླིང་ཐོག་མ་དེ་ཨ་ནུབ་བྱང་མི་རིགས་སློབ་གླིང་དེ་བཙུགས་ནི་རེད་དེ་འཛུགས་སྐོར་ཚ་ཚུར

རིམ་གྱིས་དེ་ཡར་རྒྱས་ཕྱིན་ཡར་རྒྱས་ཕྱིན་བཞིན་དེ་ནས་ལོ་རབས་དགུ་བཅུ་བའི་ནང་བོད་ཡིག་སྡེ་ཁག་དེ་རེད་ད་མི་རིགས་གྲངས་ཉུང་གི་སྡེ་ཚན་དུ་སོག་ཡིག་སྡེ་ཁག་ར་བོད་ཡིག་སྡེ་ཁག་གཉིས་ཀྱི་ལོགས་རེད་སྟོང་གཅིག་གཅིག་གི་ལོ་འདྲ་ཡིན་པ་འདྲ་ནས་བཟུང་སྟེ་ད་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོ་དེ་གཅིག་གི་ཆེད་དུ་བཀོད་ལ་ད་སློབ་གྲྭ་ཆེན་མོ་བསྒྱུར་བཏང་བོད་ཡིག་སྡེ་ཁག་དུ་དོགས་དེ་ལ་སློབ་གླིང་ཞིག་ལ་བསྒྱུར་རེད་དེ་སྐབས་དེ་ང་ཆོ་དགེ་རྒན་མང་ཕྱོགས་ནས་དེ་ནང་ད་སློབ་གླིང་གི་མྱིང་དེ་ག་རེ་འདོགས་ཀྱི་ཡིན་པ་རེད་དེ་སྐོར་ར་གླེང་བྱེད་དུས་སྐབས་དེར་བོད་ཀྱི་སྐད་ཡིག་དང་རིག་གནས་སློབ་གླིང་དེ་མྱིང་འདི་བསམ་འཆར་འདོན་ནོ་ང་ཡིན་རྗེས་ནས་དུས་གང་དེ་ལྟར་བཞག་སོང། ད་སློབ་གླིང་འདི་རྗེས་ནས་མུ་མཐུད་དེ་ངས་འབྲེལ་བ་དམ་པོ་ཅིག་བཟུང་བཟུང་བ་དེ་ནང་གི་གྲོགས་པོ་དགེ་གྲོགས་མང་པོ་ཡོད་ནི་རེད་དེ་ནས་ད་ཉིས་སྟོང་བཅུ་དགུ་དེ་བར་རག་སེ་མིང་འདི་གནས་ཐུབ་མ་སོང་ཉིས་སྟོང་གཅིག་དགུ་གི་ནས་འགོ་བཟུང་དེ་དག་རྒྱ་ནག་གི་སྲིད་བྱུས་ནག་པོ་འདི་གི་སྒང་ནས་བོད་ཡིག་སློབ་གླིང་ར་སོག་ཡིག་སློབ་གླིང་དང་ཡུ་གུར་སློབ་གླིང་ཟེར་ཡག་སློབ་གླིང་འདི་ཆ་ཚང་མི་རིགས་ཀྱི་ཁྱད་ཆོས་སྟོན་རྒྱུ་མང་དྲགས་སོང་དེ་ནས་དེ་ནས་མི་རིགས་གྲངས་ཉུང་གི་སློབ་གླིང་དུ་བསྒྱུར་བཏང་ནས་ཡང་སྔ་ན་སློབ་གླིང་ཡོད་རྒྱུ་དེ་བོད་ཡིག་སོག་ཡིག་ཡུ་གུར་གི་སྡེ་ཚན་དུ་སྡེ་ཁག་གི་སྟེང་བྱས་པ་བཅས་སོང་ནས་སྒྲིག་འཛུགས་ཁོ་རང་མེད་པ་བཟོས་ནས

དེར་ཁྲིད་ལས་གཉེར་དགོས་ནི་མ་གཏོགས་སྡེ་ཁུལ་གཞན་པ་ཆ་ཚང་རྒྱ་གི་སློབ་གྲྭ་ཆེན་མོ་ནང་བཞིན་རྒྱ་ཡིག་ཏུ་རྐྱང་རྐྱང་སྒང་ནས་འགྲོ་དགོས་པ་རེད་དེས་ན་མཚམས་མཚམས་ལ་སྲིད་བྱུས་སྡུག་ཅག་འདིས་རྒྱ་ཡིག་གི་སྡེ་ཚན་རྐྱང་རྐྱང་བཞག་མི་ཐུབ་ཕྱིན་ན་བོད་སྐད་ཐབས་ཆག་ནས་ཁྲིད་རྒྱུ་གི་སློབ་ཚན་འདི་བཙུགས་ནས་ཉང་འདྲ་མོ་ད་ཡི་དེ་གི་དང་ནི་མི་འདྲ་སྤྱིར་བཏང་གི་དེ་ནང་ན་གཏིང་ཟབ་མོ་སྦྱང་ཐུབ་ཀྱི་ཡོད་པ་མ་རེད་ད། རིག་གནས་སྤྱི་བོ་ཁ་ཚང་ནས་འདི་མོ་གི་སློབ་གཉེར་བྱ་ས་གི་སློབ་གྲྭ་ཟིག་ད་བོད་ལྗོངས་སློབ་གྲྭ་ཆེན་མོ་ཡིན་ན་ལ་འགྱུར་ཐུབ་བ་མ་རེད། ལགས་ས།

རེད་ད་དེ་ཡིན་ན་ད་ཐང་མ་སོང་ན་ནུབ་བྱང་མི་རིགས་ཀྱི་སློབ་གྲྭ་ཆེན་མོ་ནང་ན་བོད་ཡིག་གི་སློབ་ད་བོད་ཀྱི་སློབ་མ་རང་མང་གི་སློབ་སྐོར་དེ་ལོ་རེ་རེ་ཨ་ནེ་ཅིག་དེ་ཆེད་སྦྱོང་གི་ཅི་མོ་གི་འཛིན་གྲྭ་ཡང་ཅིག་ཐེ་བ་ལེན་གི་དྭོགས་གམ་དེ་ཚོ་གཉིས་ཀ་བསྣན་བཏང་ན་བོད་ཀྱི་སློབ་མ་མང་བཟོ་གི་ད་ལྟའི་ཆ་ཡིན་ན་ད་ནུབ་བྱང་མི་རིགས་ཀྱི་སློབ་གྲྭ་ཆེན་མོ་རང་གི་ན་བོད་ཀྱི་སློབ་མ་ཅི་མོ་ཟིག་ཡོད་ནི་ཡིན་ན

སྒྲིག་འཛུགས་ཁོངས་མི་སྣ་སྔོན་འགོག་སློབ་ཚན་མང་ང་གི་བོད་སྐད་བོད་ཡིག་བོད་སྐད་སྒང་ནས་འཁྲིད་དགོས་ཡོད་མ་རྒྱ་སྐད་རྒྱ་ཡིག་སྒང་ནས་འཁྲིད་བཏང་རེད་ད། ངས་ཟེར་ད་ལྷ་ཀི་ད་ནང་སློབ་ཚན་ཆགས་ཁུལ་གཉིས་བོད་ཡིག་སུམ་རྟགས་སྙན་ངག་གི་དང་འབྲེལ་བ་ཡོད་རྒྱུ་གི་སློབ་ཚན་ཁ་ཁུལ་དུ་ང་ན་ཡོད་རྒྱུ་དགེ་རྒན་གི་དང་དུས་ཚོད་མ་འདང་དྲུང་ཡིག་གི་ད་ག་དེ་ཡིན་ཙང་དགེ་རྒན་གསར་བ་ལས་ལས་འགུལ་བ་མ་རེད་ལས་འཇུག་གི་ཅིག་ས་མིག་ཡོད་དགོས་མ་ར།

ལོ་གཅིག་གི་ནང་མ་འདོན་ན། ཉེན་བརྡ་གཏོང་གི་ལོ་གཉིས་པའི་ནང་མ་འདོན་ན་ཁྱོད་ཟབ་སྦྱོང་ལ་སོང་ཟེར་གྱི་རེད། ཟབ་སྦྱོང་སོང་ནས་ཤར་འོང་ནས་དང་པོ་མ་འདོན་ན་ཕུད་རྒྱུ་རེད་ད་ལྟ་རེད། རེད་ད་མ་ཡིན་ན་ད་འུ་ཚོ་བོད་ཡིག་སློབ་གླིང་ཟེར་བོད་ཡིག་སློབ་གླིང་གི་ནང་ན་རང་གི་སློབ་གླིང་དེ་འགན་འཛིན་དང་འགན་འཛིན་གཞོན་པ་དང་ད་སློབ་གསོ་ལ་འགན་འཁུར་བ་ལ་སོགས་དེ་འཁུར་མ་འཁུར་མ་དེ་ཡོད་མོད་ད་བར་དེ་རང་བཞིན་དེ་ཡོད་ནི་ལ་ད་ད་ཡོད་ནི་མ་རེད།

བོད་ཡིག་བོད་སྐད་མི་ཤེས་ཀྱང་བོད་ཡིན་ཟེར་དགོས་རུང་དེ་འདྲའི་དགེ་རྒན་ཁོ་རང་ཚོ་བདེན་ཀྱང་ཨ་ནེ་དེ་སྒང་བསམ་འཆར་བཏོན་ན་ར། ད་བཤད་པ་འདི་འགྲིག་གི་མི་འདུག་འདི་སྒང་འདི་བཤད་ཅེས་ན་འགྲིག་གི་མི་འདུག་དེ་ཁོ་རང་ཚོ་གི་དབང་ཆ་ཁོ་རང་ཚོ་ལག་ན་ཡོད་རེད་ཁོ་རང་ཚོ་གི་གཏན་འཁེལ་བྱེད་གི་རེད། ད་དེང་སང་འབུམ་རམས་པ་ར་རབ་འབྱམས་པའི་ཞིབ་འཇུག་སློབ་མ་རིག་འོད་ཀྱང་ར་བརྗོད་བྱ་བྱ་བཞག་སྒང་ནས་ཡང་ན་བརྗོད་གཞི་སྒང་ནས

ཞིབ་བཤེར་གསར་བ་ནང་འདྲེན་ཡང་ན་གཞུང་ལུགས་གསར་བ་བོད་ཀྱི་སྤྱི་ཚོགས་བརྗེ་རེས་བོད་ཀྱི་མ་འོངས་པ་ཕན་ཐོགས་རྒྱུ་གི་གཞུང་ལུགས་གསར་གཏོད་བྱེད་རྒྱུ་དེའི་ཕྱོགས་སྟོན་ཕྱོགས་ནས་རྩ་བ་ནས་བཀག་ར་རེད། མ་འོངས་པ་ལ་ཕན་པ་ཆེན་པོ་མེད། ལོ་རྒྱུས་ཀྱི་ད་ཡིག་རྙིང་ཏུན་ཧོང་གི་ཡིག་རྙིང་སོགས། ད་གནའ་གི་ཡི་གནའ་རབས་ཀྱི་ལོ་རྒྱུས་དེའི་སྒང་གང་ཞིབ་འཇུག་བྱས་དེའི་སྒང་ནས་ར

ཞིབ་འཇུག་འདིའི་བཀའ་བཀོད་འདི་ཁ་ཕྱོགས་ཏུ་བྱས་ཆོག་འདི་ཁ་ཕྱོགས་བྱས་མི་ཆོག་དེ་ཁ་ཕྱོགས་ཁོ་ཚོ་དམ་འཛིན་དང་བཀག་སྡོམ་བྱེད་འདུག་བ། ལོ། དེ་དང་དགེ་རྒན་ཚོས་དེ་འདྲ། ཞིབ་འཇུག་གི་ཁྱབ་ཁོངས་དུ་ཚད་ངེས་ཅན་ཅིག་གི་ནང་ནས་བཞག་ཡོད་ཚོགས་ན་དེའི་སྒང་དེ་ན་ཅིག་ཆོད་ཚོགས་ན། སོ་སོ་རང་རང་གི་སྒང་ནས་རྒྱ་བསྐྱེད།

རྨང་གཞིའི་སློབ་གསོ་པུའུ་དེ་རིམ་སློབ་ཆུང་སློབ་འབྲིང་མཐོ་འབྲིང་སློབ་མ་སློབ་གྲྭ་མང་ཡོད་རེད། དེའི་སྒང་དུ་ནི་སློབ་མ་མང་ཡོད་ནང་དུ་མང་མཐར་ཕྱིན། མང་མཐར་ཕྱིན་ནི་རེད། སློབ་གྲྭ་མཐར་ཕྱིན་རྒྱུ་མཐོ་འབྲིང་ཐུན་གཅིག་ས་རེད་འགྱོ་ས

ལེ་ཚན་འདིའི་ནང་གཙོ་བོ་བོད་དོན་དང་འབྲེལ་བའི་གནད་དོན་གང་ཅིའི་ཐད་ཆེད་མཁས་བ་དང་མཉམ་དུ་བགྲོ་གླེང་བྱེད་ཀྱི་ཡོད།
བཟང་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་གངས་ལྗོངས་གླེང་སྟེགས་རེད། ང་ལེ་ཚན་འདིའི་མདོ་འཛིན་པ་སྟག་ལྷ་རྒྱལ་ཡིན། ད་ཞུ་ནས་མུ་མཐུད་ནས། སྤྱིར་ན་བོད་ཀྱི་སྐད་ཡིག་དང་འབྲེལ་བའི་སློབ་གྲྭ་ཆེན་མོ་གི་གནད་དོན་སྐོར་གླེང་རྒྱུ་ཡིན། བྱེ་བྲག་ད་ལྟའི་ཆར་རྒྱ་ནག་དམར་ཤོག་མི་སེར་སྤེལ་གཞུང་གི་དབང་བསྒྱུར་འོག་དོན་དམ་པའི་བོད་ལ་མཐོ་རིམ་སློབ་སྦྱོང་དང་ནི་ཞིབ་འཇུག་བྱེད་སའི་སློབ་ཆེན་ཟིག་ཡོད་དུ་མེད། དེ་སྔ་རྒྱ་ནག་ཡོངས་སུ་བོད་ཀྱི་སློབ་གླིང་དྲུག་བདུན་ཟིག་ཡོད་པ་དེ་དག་གི་ད་ལྟའི་གནས་སྟངས་ག་འདྲ་ཞིག་ཆགས་ཡོད་པ། དེ་འདྲའི་གནས་སྟངས་བྱུང་སྟངས་དང་ཡང་ན་སྲིད་ཇུས་གི་རྒྱབ་ལྗོངས་སོགས་ཀྱི་སྐོར། ནུབ་བྱང་མི་རིགས་སློབ་ཆེན་གྱི་བོད་ཀྱི་སྐད་ཡིག་སློབ་གླིང་གི་དགེ་རྒན་ཆེན་མོ་ཟུར་པ་དང། ཁ་ན་ཌ་ཊོ་རོན་ཊོ་སློབ་ཆེན་གྱི་སྤྱི་ཚོགས་རིག་པའི་འབུམ་རམས་པ། ད་ལྟ་ཁ་ན་ཌར་གནས་བཞུགས་རྒན་རྒྱལ་ལོ་ལགས་དང་མཉམ་དུ་བགྲོ་གླེང་བྱེད་ཀྱི་ཡོད། རེད་ཡ། ད་འདིའི་ངོ་སྤྲོད་ཡོང་ཚད་སུ། ཨ་ནི་བོད་ཀྱི་སྤྱི་ཚོགས་ཀྱི་ད་སློབ་གསོ་གི་གནས་སྟངས་དེ་ཆི་མོ་ཟེར་ན། ད་བྱིས་སྐྱོང་ད་སློབ་ལོ་མ་རན་པའི་ཞ་ཡི་ཆོ་ད་བྱིས་སྐྱོང་ཁང་ནས་བདའ་ལས་རྒྱ་ཡིག་རྒྱ་སྐད་བསླབ། འདི་ཐོག་མ་རེད་ཨ་ནི་མཐར་ཐོག་མ་ད་རྗེས་མ་དེ་ཨ་ནི་སློབ་གསོ་གི་སློབ་ཁྲིད་སློབ་གསོ་གི་བརྒྱུད་རིམ་གི་མཐའ་མ་དེ་སློབ་ཆེན་རེད་ཨ་ནི་སློབ་ཆེན་ནང་ཐོན་ས་ཚོ་ཡང་བོད་ཡིག་བོད་སྐད་ཨ་ནི་སློབ་ས་མེད། དེ་ནས་སློབ་གྲྭ་དེའི་ནང་ནས་མཐར་ཕྱིན་ནས་སྤྱི་ཚོགས་སྒང་སོང་ས་ཚོ་ཡང་རང་གི་སློབ་བཏང་ནོ་དེ་བཀོལ་ས་མེད། དེ་བཀོལ་ས་མེད་ནོ་རྒྱུ་མཚན་གི་སོ་སོ་ལ་ལས་ཀ་མ་རག་ལས་ཀ་མ་རག་ས་ཚོ་ཨ་ནི་འཚོ་ཐབས་ལ་དཀའ་ཁག་འཕྲད་འབྱུང་ནོ། ད་གནས་སྟངས་དེ་མོ་ཟིག་བསམ་བཞིན་དུ་ཁོང་ཚོ་གི་ཅིག་བསྒྲིགས་ཞོག་ནི་ད་གནས་སྟངས་དེ་མོ་ཟིག་ཆགས་ད་ཁོ་མོ།

ད་ཁོང་ཚོ་ཡིན་ན་དེའི་སྒང་ཅིག་བསམ་ཚུལ་ཆི་ཟིག་ཡོད་དགོས་ན་ཁོང་ཚོ་དེ་སེམས་ཁམས་དེ་ཆི་མོ་ཟིག་ཡིན་ན་ནི་རྒན་ལགས་དེ་སྐོར་ར་ཅིག་ཞིབ་འཇུག་ཡང་ན་དེ་ཟོ་ཅིག་ཁ་བརྡ་ན་འདྲ་ཡེད་མྱོང། ད་ཁ་བརྡ་ཡེད་མྱོང་ཨ་དགེ་རྒན་ད་སྐྱམ་པོ་ཁ་ཁུ་ཟིག་ཨ་ཐིག་དགེ་རྒན་ལུག་འུ་ལུག་ངའི་ནར་འཛག་སྐྱམ་པོ་དགེ་རྒན་ཁ་ཧི་ཁི་རི་ཟིག་ངའི་སློབ་གྲྭ་ཆེན་མོ་གི་དཀའ་ངལ་ལང་འདི་སྐལ་བ་ངིས་སོང་ངིས་བཅད་གི་འདུག་ཨ།

ཁྱད་པར་ཅུང་ཟད་དེ་དེའི་ཐོག་གི་ཆུང་ས་ནས་ཕྲན་ཆག་ཆུང་སོང་ཡོད་རྒྱུར་མི་འདུག་སྤྱིར་བཏང་གི་སྤྱི་སྒེར་ཁ་ཤོས་གཅིག་པ་གློག་རྡོ་ནི་གོ་ལ། རེད་དེ་མ་གཏོགས་ད་ལོ་ལྔ་དྲུག་ཅིག་སྔོན་ཡིན་བསམ་སོང་དེ་དུས་ཨ་ནེ་ནི་མི་གི་ན་ད་ཅིག་ལྷོ་ནུབ་མི་རིགས་སློབ་གྲྭ་ཆེན་མོ་ཟོ་དེའི་ནང་ལོགས་ནས་འབུམ་རམས་པ་ར་ད་རབ་འབྱམས་པ་དེ་ཟོ་གི་དཔྱད་རྩོམ་གི་དམ་བཅའ་དེ་འཇོག་གི་རྩ་ཚོ་དེ་ཟོ་གི་སྣེ་ཁྲིད་ནོ་ད་དེ་ཟོ་གི་དགེ་རྒན་ཆེན་མོ་བ་དེ་ཟོ་གི་དམིགས་བསལ་སྐུལ་བ་གི་ད་ཁོང་ཟོ་ཅིག་རྒྱ་ཡིག་ནང་ནས་ཁྲིད་རྒྱ་སྐད་ནང་ནས་ཤོད་ཟིག་ད་འོ་གི་ཏི་སེ་དོ་གི་རྒྱུ་མཚན་ཆི་ཟིག་ཡིན་ཟིག་དྲིས་ཟ་ཚོ་འོ་དེ་ཡིན་ན་གཅིག་དེ་ཨ་ནི་རྒྱ་ནག་གི་སྤྱི་ཚོགས་ནང་ཞུགས་ཐུབ་གི་གཉིས་ནི་རང་གི་སྤྱི་ཚོགས་སྒང་སོང་ན་ཨ་ནི་ལས་གནས་བཙལ་རྒྱུ་ར་དེ་ཕན་ཐོགས་གི་ཟིག་ཁོང་ཟོ་གི་བསམ་བློ་དེ་མོ་འཆང་ནི་འོ་གི་ཏི་གང་གན་ལ་ཆོ་གོང་ཚད་ཆི་ཟིག་ཡོད།

བོད་ཡིག་ཤིན་ཏུ་འཇམ་པོ་འདི། བོད་ཡིག་ཞལ་མོ། བྱང་ཆུབ་སྒོ་ལ་འགྲོ་འོང་ནི་ཉིན་འདིར་དཀའ། ཅིག། གོ་སྐབས་ཅིའང་མེད་པར་རོ། གནས་སྟངས་དེ་མོ་ལ་ཟས་འོང་དུ་བ། ད་དང་མ་བཟོས་ན་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོ་རང་བཟོས་ན་རྒན་དཔའ་མཁན་འདྲ་བོ་བཟོ་ཡིན་ན་ད་ཁོ་བོད་ཡིག་ཤེས་པ། ཨ་ནི་བོད་སྐད་ཤེས་པ། དེ་བཟོ་ལ་ཨ་ནི་བོད་སྐད་འདིའི་སྐད་དང་ཡིག་གི་སྐད་དང་གདངས་དང་སྐད་གདངས་དང་འདི་བཟོ་ལ་ཞིག་ཞིབ་འཇུག་ཡོད་པ་དེ་མོ་གི་ད་རྒྱ་གི་ནང་ན་རང་ནི་དགེ་རྒན་དེ་མོ་ཞིག་མི་འདྲ་བ་ཆེན་མོ་དེ་མོ་མང་ཡོད་མོ། ད་ད་ལྟ་ཡིན་ན་ཅིག་འུག་ད་ཅིག་མི་རིགས་སློབ་གླིང་སོ་སོ་གི་ནང་ན་རྒྱ་གི་ནང་ན་དེ་མོ་གྲངས་ཉུང་མི་རིགས་ཀྱི་སྐད་དང་ཡི་གེ་ཞིག་བྱང་ཆུབ་པ་བྱས་ནས་གཏིང་ཟབ་མོ་ཅིག་ཞིབ་འཇུག་བྱས་ཡོད་ནི་དེ་མོ་ཡོད་ན། ད་དེའི་མི་རབས་དེ་རྫོགས་སོང་བ་དེའི་སྐད་ཁུག་དེ་དེ་དང་ཁོ་རང་ཚོ་ནང་བཞིན་གྱི་མི་རབས་དེའི་ནང་བཞིན་གྱི་ད་རྒྱ་ནང་ན་མི་འདུག་སྤྱིར་བཏང་ངས་ན་རྒྱ་ཁོ་རང་ཚོ་ཨེ་འདྲ་གི་མི་རབས་ཅིག་མི་ཡོད་ན་ཁོ་རང་ཚོ་ཅིག་སྟབས་བདེའི་ཁེ་བཟང་ཡོད་པ་རེད་ཁོ་རང་ཚོ་དེའི་གནད་འགག་དེ་མཐོང་ཐུབ་མི་འདུག་བ། ད་རྒྱ་ཁོ་རང་ཚོ་བོད་པ་དང་མི་རིགས་གྲངས་ཉུང་གི་ཁོ་རང་ཚོ་གི་སྐད་དང་ཡི་གེ་སྦྱང་ན་མ་གཏོགས་ཁོ་རང་ཚོ་མི་རིགས་གྲངས་ཉུང་གི་སྐད་དང་ཡི་གེ་རྗེས་ལུས་ཅན་དེ་སྦྱང་གི་མིན་དེ་ནི་སྤྱི་ཚོགས་ནང་ན་དེའི་གླེང་ཤུགས་དེ་ཅིག་ཆེར་བསྡད་ཡོད་རེད། མི་རིགས་གྲངས་ཉུང་གི་སྐད་དང་ཡི་གེ་མཐོང་ཆུང་བྱེད་རྗེས་ལུས་རེད།

ཀྱིས་སྲིད་ཇུས་དེ་ཁོ་རང་ཚོ་གི་མི་རིགས་གྲངས་ཉུང་གི་ཁྱད་ཆོས་དུ་འབུར་དུ་ཐོན་ནས་དེ་དེར་རྒྱབ་སྐྱོར་བྱས་ནས་བྱེད་རྒྱུ་དེ་ནོར་འཁྲུལ་ཞིག་རེད་དེ་ཁོ་རང་ཚོ་གི་ཉིས་སྟོང་བཅོ་བརྒྱད་ལོ་ནང་བསམ་བློ་དེ་དེ་འདྲ་ཞིག་སླེབས་སོང་ཨ། ཧཧཧ། ཐོག་མར་དེ་སླེབས་ཕྱིར་པེ་ཅིང་ག་ནས་སླེབས་སོང་དེ་ན་ཉིས་སྟོང་བཅོ་བརྒྱད་དུ་བ་ནས་ཁོ་རང་ཚོ་ཧུའུ་པང་ལ་སྒུག་པ་བརྒྱབ་སོང་ཨ། ཨོ། ཡང་བསྐྱར།

རྒྱལ་གཅེས་སྤྱི་གི་ཐུན་མོང་གི་རིང་ལུགས། དེའི་སྒང་དུ་གཞིར་བཞག་ནས་དེའི་སྒང་ནས་སློབ་གསོ་སྤེལ་ན་མ་གཏོགས། མི་རིགས་སོ་སོ་གི་མིང་གི་ཐོག་ནས་སྡེ་ཁག་ཅིག་རིག་ཚན་བཙུགས་ནས་མི་སྣ་གསོ་སྐྱོང་བྱེད། དེ་བྱས་ན་མི་རིགས་གྲངས་ཉུང་གི་སྟོབས་ཤུགས་ཡར་རྒྱས་ཆེན་པོ་བྱས་ན་མ་འོངས་པ་ན། ཁོ་རང་ཚོ་ཁ་ཤས་ཁོས་ངོ་ལོག་བྱེད་ཀྱི་རེད་ངོ་ལོག་བྱེད་མཁན་གྱི་སྟོབས་ཤུགས་འགྱུར་འགྲོ་གི་རེད་ཟེར་ནས་ཁོ་ཁོ་གཅིག། ཁྱིམ་ནང་དུ་འཇུག་དགོས་བསམ་བློ་གཏོང་སྟངས་ཡོང་ཁུངས་དེ་འདྲ་རེད་འདུག་ཨ། ད་ཧ་ལམ་འདི་འདིའི་སྲིད་ཇུས་དང་འགྱུར་བ་གཏོང་མཁན་འདྲ་འདི་ཧ་ལམ་འདི་ཞི་ཅིན་ཕིང་གི་སྐབས་སུ་འགྱུར་བ་དེ་ཐེབས་པ་ན་ཟུག་རེད་འདུག་ཨ། རེད་ཞི་ཅིན་ཕིང་རེད་ཞི་ཅིན་ཕིང་གི་ཟ་ཁང་ལ་ཞི་ཅིན་ཕིང་ཁོ་གི་ཡ་ར་དེ་ཁོ་གི་གོ་ས་དེ་ཟིན་དེ་ཟིན་མ་ཟིན་གི་དེ་སྐབས་དེ་རྒྱ་ནང་ཁོ་རང་ཚོ་ཉོག་དྲ་ཡོད་རེད་ཨ་ཁོ་གི་ཆབ་སྲིད་གི་འགྲོ་ཕྱོགས་གི་སྒང་ནས

དེ་དང་ལྷན་དུ་དེའི་རླུང་ཤུགས་ཆེན་པོ་དེའི་འོག་ནས་ང་ཚོའི་མི་རིགས་གྲངས་ཉུང་གི་ས་ཁུལ་ལ་ད་མི་རིགས་གྲངས་ཉུང་གི་ཁྱད་ཆོས་དེ་འབུར་དུ་ཐོན་ནས་སློབ་གསོ་དེ་སྤེལ་གི་མིན། རྒྱ་མི་རིགས་རྒྱ་དེ་རྒྱ་ནག་གཅིག་གྱུར་གི་རིང་ལུགས་ཅན་གྱི་དེ་དེ་གཞི་རུ་བཞག་ནས་དེ་གང་ནས་རིག་གནས་དང་སློབ་གསོ་སྤེལ་གི་ཡིན་དེ་ནས་དེ་གང་ནས་ད་མ་ད་ཚོ་མི་རིགས་གྲངས་ཉུང་གི་ས་གནས་སླེབས་རྗེས་ད། མི་རིགས་སོ་སོ་གི་སྐད་དང་རིག་གནས། སྦྱོང་ས་གི་སྒྲིག་འཛུགས་མེད་པ་བཟོ་རྒྱུ་དེ་ཐོག་དང་པོ་དེ་དེ་དང་ཕོག་ཐུག་བྱུང་བ་རེད། ཨ་ལེ། རྒྱ་རྒྱ་ནང་ནས་ཁར་ཙང་དེ་དག་བསམ་བློ་གང་ནས་ཤ་ཡེ་ཤུ་ཀོའི་འབྱུང་འགྱུར་གོ་དེའི་བསམ་བློ་གི་འཁོར་ཡུག་ཁེང་རྐྱང་ནས་ད་མེད་སོང་མེད་འགྲོ་བ། ད་ཞི་ཅིན་ཕིང་གི་སྐབས་ཐོག་དེ་འབུར་དུ་ཐོན་པ་གཅིག་ད་རྒྱ་ནག་གི་མི་རིགས་རིང་ལུགས་ཀྱི་སེམས་ཁམས་དེ་རེད། དེ་འབུར་དུ་ཐོན་གི་འཇིགས་གཅིག་གོ་ཞི་ཅིན་ཕིང་གི

དུ་མ་དག་ཀྱང་འདོག་གོ། བོད་གི་ས་ཆ་བོད་གི་རང་གི་སྲོལ་རྒྱུན་གྱི་རིག་གནས་ལ་བོད་རང་གི་ཁྱད་ཆོས་ལྡན་པའི་ཐོན་རྫས་ཀྱི་གང། ཤིག་ཀྱང་མེད། ཚོང་དང་དེ་གང་འགྲོ་ན་སོང་ན་གཅིག་ནས་རང་གི་མི་རིགས་ཀྱི་ཁེ་ཕན་སྲུང་བ་རེད་གཉིས་ནས་རང་གི་རང་གི་རིག་གནས་དང་སྐད་དང་ཡི་གེ་རང་གི་འཚོ་བ་སྒྲུབ་བྱེད་པོ་གི་ལག་ཆ་དང་ནང་དོན་གི་ལོག་སོང་རེད།

བོད་གི་སྐད་དང་ཡི་གེ་ཡི་སྐོར་སྦྱང་བ་དེ་ལ། དེ་སོ་སོ་གི་ནུས་བ་འཕེལ་བ་རེད་ན་མ་གཏོགས་དེ་རང་རང་གི་ཞན་ཆ་མ་རེད། དེ་གཅིག་རེད་གཉིས་ནས་རང་ག་བོད་ཅིག་ཡིན་ཙང། སོ་སོ་གི་སྐད་དང་ཡི་གེ་དེ་སྦྱང་ཡ་དེ་སོ་སོ་ལོ་རྒྱུས་ཀྱི་འགན་ཞིག་རེད། དེ་སྦྱང་དགོས་དེ་སྦྱང་དང་ན་དེ་སྦྱང་ཡ་ལ་འབྱོར་ས་གི་དེ་ཁྱབ་ཁོངས་ད་ཇེ་ཉུང་ཇེ་ཉུང་འགྲོ་གི་ནང་དེ་སྒྲིག་འཛུགས་དང་བྱ་བ་མེད་བ་བཟོ་ཤ་ན་སོ་སོ་ཡང

ང་ཚོས་གཅིག་འཛམ་གླིང་སྤྱི་མཐུན་གྱི་འདི་ཁྱབ་རྒྱ་ཆེ་ནོ་གི་སྐད་དང་ཡི་གེ་མ་སྦྱང་དེ་ལབ་གི་མེད་ཡིན་གཅིག་མ་གཅིག་སྦྱང་དགོས་རེད་སྐད་རིགས་རེད་ལ་འདི་རྣམས་རེད་ད་དེ་བཤད་སྟངས་ཡོད་ཡིན་གཅིག་གང་ལ་གཙོ་བོ་ཆེ་ཟེར་གྱི་ན་དབྱིན་ཇི་ཡག་པོ་ཤེས་ན་ཧྲ་གི་ཡོད་རེད་རྒྱ་ཡིག་ཡག་པོ་ཤེས་ན་ཧྲ་གི་ཡོད་རེད་དེ་ཡག་པོ་ཤེས་ཡ་དེ་རྨང་གཞི་གཙོ་བོ་ཆེ་ཟེར་ཕ་སྐད་རང་གི་ཕ་སྐད་དང་རང་གི་བོད་ཡིག་ཡིག་ཚད་རྨང་གཞི་དེ་བརྟན་པོ་དང་ཚད་མཐོ་གི་དེ་ཡོད་ནོ་དེ་གཞི་ཞིག་ནས

ད་བོད་ཅིག་ཡིན་མི་ཚེ་འདི་ནས་བོད་ཅིག་ཡིན་ན་བོད་ཡིག་བོད་སྐད་ཡག་པོ་རེ་ཤེས་དེའི་སྒང་དུ་ནས་ད་འཛམ་བུ་གླིང་གི་སྐད་ཡིག་གཞན་དང་གཞན་པ་ག་རེ་ཞིག་ཡོང་ན་དེ་སོ་སོ་གི་རྒྱན་རེད་བ། ནོར་རེད་བ། ཨ། དེ་མོ་ཞིག་ཡོང་དགོས་རྒྱུ་རེད་བསམ་ངས་དེ་མཐའ་གཅིག་ཏུ་གཞན་གི་ཡི་གེ་སྦྱང་ན་ཡག་པོ་ཡོད་མ་རེད་དེ་ལབ་གི་མེད་སྦྱང་དགོས་ཡོད་རེད། ཡིན་ན་ཡང་རྨང་གཞིའི་ཆ་རྐྱེན་དུ་གཙོ་བོ་ཆེད་དུ་སོ་སོ་གི་སྐད་དང་རིག་གནས་ཡི་གེ་གཞན་ཞིག་ནང་བཞིན་བྱས་པ་ཡག་པོ་ཞིག་སྦྱང། དེའི་སྒང་དེ་ན་རྒྱ་ཡིག་ཡིན་ན་རེད། དབྱིན་ཇི་ཡིན་ན་རེད། འཇར་མན་གྱི་སྐད་ཡིན་ན་རེད་ཧྥ་རན་སིའི་སྐད་ཡིན་ན་རེད་གང་ཡང་མི་འདུག་ག། ཅིག་ག་རེ་མང་ན་དེ་ལས་ཡག་ག་ཡོད་རེད་གོ་སྐབས་དེ་ལས་མང་བ་ཡོད་རེད། དེ་ང་ཚོས་ཅིག་བསམ་བློ་གཏོང་སྟངས་ཅིག་ཅིག་དེ་གས་ལ་ཅིག་མཐོང་རྒྱ་གུ་ཡངས་ཅིག་བཏང་ན། ལམ་ཡོད་རེད་བསམ་གྱི་འདུག་ད་ལྟ།